ཀྱི་ཡིག་བཀའ་བཅིལ་ཉེ་བའི་ཆོས་ལ་སྐྱབས་སུ་མཆིའོ་ཟེར་ནི་གི་ཆོས་དེ་ད། སྤྱིར་བཏང་ད་འགོག་པའི་བདེན་པ་ལམ་གྱི་བདེན་པ་ཟེར་ན་ད་ཁྱེད་ཅག་གིས་ཕལ་ཆེར་ཧ་གོ་ནི་མ་རེད་ད་ལྟ་ང་བསྐོང་ནས་གཟིགས་རྒྱུ། ཆོས་ལ་སྐྱབས་སུ་མཆིའོ་ཟེར་ནི་གི། སེམས་བཟང་པོ་བརྩེ་བ་སྙིང་རྗེ་ཆེན་པོ། གཞན་པ་ཐམས་ཅད་ད་ཕན་ཐོགས་རྒྱུ་གི་སེམས། དེ་མིན་ཟིག་བསམ་པའི་ནང་ཤར་ན་མ་འགྲོ་ག་ཆེན་པོ་ཡོད་ཀྱི་མ་རེད་བསམ་འདུག་གི་ད། འཇིག་རྟེན་ན་སྲིད་བསམ་པའི་སེམས་ན་སེམས་རླབས་པོ་ཆེ་ཡོད་སེམས།

སྐྱབས་སྟོན་པ་པོ་ཟིག་ཟིག་གི་གི་ཆ་ག། བླང་དོར་གི་འཇུག་ལྡོག་གི་ལ་མ་ཅི་འདི་མི་བྱས་སོང་འདི་མི་བྱས་སོང་འདི་མི་བྱས་སོང་ཟེར་མཁན་གི་སྐྱབས་སྟོན་པ་པོ་རེད། དཔེ་བཞག་ན། ང་གང་གི་ལམ་ཁ་ནས་དེ་རང་ལམ་ཁ་ཟིག་ཀྱག་ཀྱོག་ཟིག་རྡོ་མང་ས་བྲག་རྡོ་མར་ར་འགྲིལ་གོ་ས་ཟིག་གི་ལམ་ཟིག་ནས་ཚུར་ར་ཡོང་ནི་ད་ལམ་ཡག་ས་བོ་ཐོན་དོགས་ག་ཅི།

སྐྱབས་ཟེར་གོ་ནོ་དེ་འདིའི་ལམ་ཁ་ནས་སོང་ན་ཉེན་ཁ་འདི་དག་ཐམས་ཅད་ལས་གྲོལ་ཚར་ནོ་སངས་རྒྱས་རེད་ར། སངས་རྒྱས་དངོས་སུ་ཐུག་བཞག་རུང་བཀའ་འགྱུར་བོ་བསྟན་འགྱུར་བོ་འདི་ཧར་ནང་གསུང་འཇོག་ནི་མ་རེད་དེ་རང་སངས་རྒྱས་དངོས་སུ་འདས་ཤོད་བཞག་རུང་བཀའ་འགྱུར་བོ་བསྟན་འགྱུར་བོ་དེའི་ནང་ང་གསུངས་བཞག་ནོ་ཧར་ནང་གསུང་འཇོག་ནི་མ་རེད་ར་དེ་གི་ཁྱེད་ཅག་གི་ཐོས་བསམ་སློབ་གཉེར་ཡོད་པ་མ་རེད། དེ་གི་དེའི་ནང་ན་ད་ཆི་ཟི་ཡིན་ཟེར་དུས་ད་ལམ་ངན་པ་མི་འགྲོ་བ་སོ་སོ་གཉིས་ཀི་འཕྲལ་ཕུགས་ཀུན་ན་ཕན་པ་ཟི་འདོད་ན་འཕྲལ་ཕུགས་ཀུན་ན་གནོད་པ་མི་འདོད་ན། སེམས་བཟང་པོ་དང། དངོས་པོའི་གནས་ལུགས་མཐོང་བའི་ཤེས་རབ་འདི་གཉིས་ཀ་ནི་ཟུང་འབྲེལ་བྱས་ཉམས་སུ་ལོངས་དང་ཕན་པ་འབྱུང་དགོས་པ་ཟེར་ནི་རེད། འདི་གཉིས་ཀ་ཡལ་བར་དོར་ནས་ལམ་གང་ཟིག་སོང་ན་ལམ་ལོག་པ་རེད་དེ་སངས་རྒྱས་ཀྱིས་བཀའ་གསུངས་ནི་རེད། དེ་རིང་སོང་དུས་ད་སྐྱབས་ངོ་མ་བོ་འདི་གཉིས་ཀ་ཉམས་སུ་ལེན་ན་སྐྱོབ་གོ་ནི་རེད། ད་ལྟ་གི་ཆར་ལམ་གང་དྲང་ཐོག་ས་ནས་ཚུར་ར་ཡོང་དུས་ངས་ཁྱེད་ཅག་ག་ཁ་པར་རྒྱག་ཡིས་དེ་ནས་ང་ཚུར་ར་ཡོང་ནི་ཡིན་འདི་མིན་འདི་མིན་རེད་ཟེར་བཤད་བཞག་རུང། ད་སྐྱབས་ཏག་ཏག་གོ་ངའི་དེ་ཚིག་ཙམ་གྱིས་ཁྱེད་ཅག་སྐྱོབ་ཐུབ་ནི་མ་རེད་ར།

དེའི་སྐྱབས་དེ་ད་དཔེར་ན་དེ་མིན་གི་ད་ངོས་འཛིན་ཙམ་དུ་ཕལ་ཆེར་ཡོད་དགོས་ཀྱི་རེད་བསམ་གི་མི་ནང་པའི་ཆོས་དད་པ་ཡིན་མཁན་ཟིག་ཡིན་དུས་ནས་གཏིང་ཟབ་པོ་མ་ཤེས་རུང་སངས་རྒྱས་ཀྱི་ཆོས་ཟེར་དུས་སེམས་བཟང་པོ་ཟིག་དང། དེ་ནི། ཤེས་རབ་འདི་གཉིས་ཀ་རྩ་བ་ཡིན་བསམ་རྒྱུ་འདྲ་ཟིག་ཕྲན་བུ་ཧ་གོ་དགོས་ནི་རེད་དོ། ཁྱེད་ཅག་གི་བསམ་བློའི་ནང་ཧ་གོ་རྒྱུ་གལ་ཆེན་པོ་རེད། དེ་མིན་ཟིག་ཧ་གོ་ན་ད་མཆོད་པ་ཟིག་མ་བཤམས་རུང། མཆོད་པ་ཏིང་བདུན་ཚར་ཟིག་བཤམས་རུང་ཏིང་བདུན་ཚར་ཟིག་བཤམས་རྒྱུའི་དོན་དག་ཆི་ཟིག་རེད། ཏིང་ཟིག་གི་ནང་ཆུ་ཟིག་བླུགས་རྒྱུའི་དོན་དག། ད་ལྟའི་ང་ཚོའི་སེམས་དུ།

མཆོད་མེ་གཏོགས་མ་ཁེར་ཟི་མ་ཡར་ར་མ་བཤམས་རུང། མཆོད་མེ་ཟི་སྒྲོན་དུས་སེམས་མ་ཆི་ཟི་ཤར་གོ་བོ་ད་ཟེར་ན། རང་གི་སེམས་གི་འདི། དངོས་གནས་དྲང་ནས་རྨོངས་པ་ཀ་ཀེ་ཟི་ཧ་མི་གོ་ནས་ཡོད་ཚད་གི་ཐོག་རྨོངས་འདུག་ནི་ཟི་ར། ང་ཆེ་གི་མྱི་ཚེ་འདི་སློབ་སྦྱོང་བྱས་ནི་རྨོངས་པ་དེ་ནང་ནས་ཆ་ཤས་ཕྲན་བུ་ཕྲན་བུ་ཟི་སེལ་གོ་ནི་རེད་ད་རྨོངས་པའི་རྩ་བ་ད་རུང་ལྷག་ད་བོ་ནི་རེད། དགེ་འདུན་ཆོས་འཕེལ་གིས་ཁྱི་ལོག་གསུངས་པ་ནི་རེད་ཟི་ན་གི་ཆེ་གི། མྱི་ཚེ་འདི་འདི་མི་ཚེར་མ་མང་ཟི་གི་ཧོང་ཐོག་བརྩིག་བཞག་ནི་རེད་ཟི་རེད་ནི་རེད།

ཚོང་རྒྱག་མ་ཤེས་ན་ཚོང་རྒྱག་མ་ཤེས་པའི་སྡུག་བསྔལ་བཟོ་གི། དེ་གི་དེ་མིན་སྡུག་བསྔལ་གི་རྣམ་གྲངས་རེ་རེ་འགོག་རྒྱུའི་ཆེད་ད་ཤེས་རིག་རེ་རེ་བསླབས་ནི་རེད། ད་ཚེར་མ་ཁེར་རེ་བལ་ནི་རེད་ཁེར་རེ་བལ་ནི་ལྟ་བུ་ཟི་རེད། ད་རྩ་བ་གཅོད་དགོས་ཟི་གི་རིག་པ་ཡེ་ཤེས་ཀྱི་ངོ་བོ་དེ་ཁོ་ན་ཉིད་མཐོང་བའི་ཤེས་རབ་ཀྱིས་ཚེར་མ་འདི་དག་ཐམས་ཅད་ཀྱི་རྩ་བ་སྐྱེ་འགྱུར་བ་བ་དག་སོང་བ་རེད། དཔེ་དེ་བཞིན་གྱི་མདོར་ན།

ང་ཆོས་མཆོད་མེ་རེ་རེ་སྒྲོན་པའི་སྐབས། མུན་ནག་གི་ནང་ནས་མཆོད་མེ་ཟིག་སྒྲོན་ནས་ཡོད་ར་ས་ག་འཇུག་རྒྱུ། སོ་སོའི་བསམ་བློའི་ནང་ལ་འདི་མི་གི་སར་གཅིག་གི་ཤེས་རབ་ཟིག་ཤེས་པའི་སྨོན་ལམ། འདིའི་ཤེས་རབ་འདི་འདི་རེད། ཡར་རྒྱས་ཡང་འགྱོ་རྒྱུ་ད་ཤེས་རབ་འདི་མོ་ཟིག་གསལ་དགོས་བསམ་རྒྱུ་རྟེན་འབྲེལ་ཏི་སྒྲིག་གོ་ནི་རེད་དེ་མོ་ཟིག་ཁྱི་གཅིག་གི་ཡིན་ད་མི་གི་བསམ་བློའི་ནང་ཤར་རྒྱུ་གལ་ཆེན་པོ་རེད་ཨེ་ཙི། ང་ཆོས་མཆོད་པ་བཤམས་རྒྱུ་ད་མར་མེ་སྒྲོན་རྒྱུ་ལ་སོགས་པ་འདི་ཐམས་ཅད་དངོས་གནས་ཀྲང་ནི་གི་ཤེས་བ་དགའ་ཏག་ཏག་རེད། རེད་དེ་དེའི་ལྟག་ག་གི་གནས་ལུགས་དེའི་ལྟག་ག་གི་རྒྱུ་མཚན་ད་རུང་ཙི་གེ་ཟིག་ཧ་གོ་ན་དེ་ལས་ཀྱང་ཡག་པ་རེད། མཆོད་པ་ཟིན་མོ་མ་བཤམས་ན་འདི།